Bing West གྱིས་བརྩམས་པ་དབྱིན་སྐད་ནང་ཡོད་པའི་དཔེ་དེབ་གསར་པའི་སྐོར་ལ་ང་ཚོའི་རླུང་འཕྲིན་ཁང་གི་ཚེ་བརྟན་ཆོས་སྒྲོན་ལགས་དང་གླེང་མོལ་ཞུ་གི་ཡིན། ཚེ་བརྟན་ཆོས་སྒྲོན་ལགས་ཐོག་མར་དེ་ཁྱེད་རང་དཔེ་དེབ་ལས་རིམ་ནང་བསྐྱར་དུ་ཕེབས་པ་དེ་ལ་དགའ་བསུ་ཞུ་གི་ཡིན། ཐུགས་རྗེ་གནང་བསོད་ནམས་ལགས། དེ་རིང་ཚེ་བརྟན་ཆོས་སྒྲོན་ལགས་ཀྱིས་ཨ་རིའི་དམག་སྤྱི་སྐད་གྲགས་ཅན་ཅིག་གི་བརྩམས་གནང་ཡག་གི་དེབ་འདི་འདི་འདྲ་བདམས་འདུག་དེབ་འདི་ཡིན་ན་ད་ཉིས་སྟོང་བཅུ་དགུ་ལོ་ལ་ཐོན་ཚར་ཙམ་རེད་དེབ་གསར་པ་ཆགས་ཀྱི་ཡོད་རེད་ནི་ཨ་རིའི་ནང་ལོགས་ལ་ཡིན་ནའི་མི་མང་པོ་ཅིག་གིས་ད་འདི་ཀློག་ཡ་དོ་སྣང་བྱེད་ཀྱི་ཡོད་རེད། ཁྱེད་རང་གིས་དེབ་འདི་ག་རེ་བྱས་ནས་བདམས་པ་ཡིན། ཨ་རིའི་རྒྱལ་སྲུང་དྲུང་ཆེ་གནང་མཁན་ཅིག་དམག་དཔོན་ཆེན་མོ་ཅིག་གི་རྗེས་ལ་ཡ། སོ་སོའི་ལོ་དུས་མ་གཙང་བའི་གོང་ལ་དགོངས་པ་ཞུས་ན་འདི་སྒང་ལ་ཁོ་རང་ཡང་ནམ་རྒྱུན་ནས་བྱས་རྗེས་ཆེན་པོ་ཅིག་ཡོད་མཁན་དམག་མི་ཅིག་རེད་བྱས་ཙང་འདི་སོང་ཙང་ཁོ་རང་དགོངས་པ་ཞུ་དགོས་རྒྱུ་མཚན་རེ་གཅིག་ག་རེ་ཡིན་འགྲོ། ཨ་ནི་གཅིག་དེ་ནས། ཨ་མི་རི་ཀའི་ནང་ལ་དམག་མི་གི་འགྲོ་སྟངས་དེ་ག་འདྲ་ཡིན་འགྲོ། དམག་མི་ཡག་བདམས་དུས་ག་འདྲ་བདམས་གི་འདུག་ཡ་གི་ནང་ལ། དམག་ཞབས་པའི་ཞབས་ཕྱི་དེ་ཞུས་པའི་སྐབས་ཀྱི་གནས་སྟངས་རེད་ད་ག་འདྲ་བྱས་ནས་དམག་མི་ཚོ་གཅིག་ཕྱིར་ལོག་བཏང་པ་ཡིན་ན་དེ་འདྲའི་གི་གནས་སྟངས་འདི་ཚོ་ག་འདྲ་རེད་འདུག་རྒྱལ་ཁབ་གཞན་དང་མ་འདྲ་ཡ་གཅིག་ག་རེ་འདུག་དམག་དཔོན་གཅིག་གི་ངོས་ནས་བསམ་བློ་བཏང་སྟངས་ག་འདྲ་རེད་འདུག་དེ་འདྲ་ཤེས་འདོད་འདྲ་བོ་གཅིག་ཐོག་ནས་བདམས་པ་ཡིན།

འདུག་ཕྱག་ལས་མཚམས་བཞག་ཡ་དེའི་རྒྱུ་མཚན་གཅིག་ཆགས་ཀྱི་འདུག་དེབ་འདིའི་ནང་ལོགས་ལ་ཁོ་རང་རྒྱལ་སྲུང་དྲུང་ཆེ་ལས་མཚམས་འཇོག་དགོས་པའི་རྒྱུ་མཚན་དེ་འདྲ་ཁས་གསུངས་ཡོད་རེད་པས། དམིགས་བསལ་འདི་ཡིན་ཟེར་ད་གསལ་པོ་གསུངས་མི་འདུག་འདི་ད་ང་རང་ཚོ་གཅིག་ཀློག་པ་པོ་གཅིག་ངོས་ནས། ག་རེ་ཞུ་དགོས་རེད་གོ་རྟོགས་རེ་གཅིག་བྱས་པ་ཡིན་ན་ཁོ་རང་གིས་འདི་གསུངས་བཞག། ཁོ་རང་སོ་སོའི་ངོས་ནས་གཅིག་རྒྱལ་ཁབ། གཅིག་གིས་དམག་མི་ཡིན་པའི་ཆ་ནས་ང་ཚོས་འདུག་བསམ་བློ་གཏོང་དུས་དམག་མི་ཟེར་ན་ཡིན་གཅིག་མིན་གཅིག་གཅིག་ཕ་གི་ལ་གཏུབ་གར་འགྲོ་དགོས་མཁན་བསད་གར་འགྲོ་དགོས་མཁན་གཅིག་དེ་འདྲས་འདྲ་བོ་གཅིག་བསམ་བློ་འཁོར་བ་དེ་ཁོ་རང་གི་རྩ་བའི་དམག་མི་ཟེར་མཁན་དེ་རྒྱལ་ཁབ་སྲུང་སྐྱོབ་བྱེད་མཁན་རེད་དེ་ཡིན་ནའི་སྲུང་སྐྱོབ་དེ་བྱེད་པ་ལ་བྱེད་སྟངས་མང་པོ་ཡོད་རེད། མཐུན་སྒྲིལ་ཐོག་ནས་གཅིག་གིས་རྒྱལ་ཁབ་ཕར་ཚུར་སྐྱོང་ཡ་ད་དཔེར་ན་ད་ལྟ་ཨ་མི་རི་ཀའི་སྲིད་འཛིན Trump མཆོག་གིས་བྱང་ཕྱོགས་ཨེཊ་ལན་ཊིག་དམག་དོན་སྒྲིག་འཛུགས་ད་ནེ་ཊོ་ཟེར་ར་ལ་འདི་སྙིང་དོན་དྲི་བ་བྱས་གནང་ཙང་ད་འདི་འདྲའི་ཐོག་ལ་ཁོ་རང་དཔེ་འདི་མི་འདུག་བ་ལ་ག་རེ་ཞུ་དགོས་རེད་སྲིད་འཛིན་དང་མོས་མཐུན་མི་འདུག་ཅིག་སོ་སོ་ལ་མཐུན་ཕྱོགས་རྒྱལ་ཁབ་གུས་བཀུར་དེ་ཞུ་བ་ཅིག་གལ་ཆེན་པོ་རེད་གསུངས་བྱས་བཞག་ཁོ་རང་དམིགས་བསལ་ཁོ་རང་དམག་མང་པོ་ཅིག་ལ་ཐེ་མྱོང་འདུག་དེ་ད་ལྟ་བར་དུ་ཨ་མི་རི་ཀ་གཅིག་པོ་བྱས་བྱས་ནས་དམག་འདི་འདྲའི་འཛིང་ག་རེ་ཞུ་དགོས་རེད་ད་དམག་ལ་ཐེ་མ་མྱོང་ད་ལྟ་བར་དུ་སོ་སོ་དང་བློ་མཐུན་པའི་རྒྱལ་ཁབ། དེ་འདྲས་ཀྱི་དམག་མི་མཉམ་དུ་མཉམ་དུ་མཉམ་དུ་དམག་རྒྱབ་བྱས་ཕར་ཚུར་གཅིག་གིས་གཅིག་ལ་རྒྱབ་རོགས་དཔུང་རོགས་གཅིག་རྒྱབ་སྐྱོར་བྱས་ནས་དམག་ད་གཅིག་འཛིང་དགོས་ས་དེ་ཚོ་ལ་འཛིང་བ་དེ་འདྲས་བྱས་པ་ཡིན་ན་དམག་དེ་ལ་གཅིག་ཁེ་ཕན་ཡོད་པ་དང་ཕར་ཚུར་དེ་དགོས་དོན་འགྲུབ་ཀྱི་ཡོད་པ་དེ་གཅིག་དང་ད་གཅིག་ལུང་པ་ག་བ་ལ་དམག་རྒྱག་གི་ཡོད་ནའི་དེ་གི་གཅིག་རང་དབང་དོན་དག་ཡིན་ནའི་རེད་འགྲོ་བ་མིའི་ཐོབ་ཐང་ཡིན་ནའི་རེད་རྒྱུ་མཚན་ག་རེ་ཡིན་ནའི། དམིགས་ཡུལ་འདི་གཞི་བཟུང་གིས་ཚང་མས་མོས་མཐུན་ཐོག་ནས་བརྒྱབ་པ་ཡིན་ན་མ་གཞི་ནས་ཀྱི་དེ་ལ་དགེ་མཚན་ཆེ་བ་ཡོང་གི་རེད་གསུང་ཡ་གཅིག་དང་ཨ་ཁོ་རང་གི་ཅིག་ཨ་མི་རི་ཀ་འདྲ་བོ་ཅིག་ཡིན་ནའི་འདྲ་འཛམ་བུ་གླིང་གི་རྒྱལ་ཁབ་སུ་ཡིན་ནའི་ཐབས་བྱུས་ཐོག་ནས་བརྒྱབ་དགོ་རེད་མ་གཞི་ད་ག་འདི་འདྲའི་ཐོག་ནས་ཁོ་རང་ཅིག་ལྟ་བ་མ་མཐུན་པའི་བཟོ་འདྲ་འདུག་འོ་འདི་འདྲའི་ཐོག་ནས་ཁོ་རང་གི་དགོངས་ཞུ་གནང་བ་འདྲ་བོ་ཅིག་ཡིན་པ་འདྲ་བོ་འདི་འདྲས་ཅིག་བཀོད་གནང་ཤག་ལགས་རེད་ད་དེབ་འདི་ཤོག་གྲངས་ཉིས་བརྒྱ་ལྔ་བཅུ་མིན་ཙམ་ཡོད་རེད་འདི་མཇུག་དེ་ལ་ཡིན་ན་སྐུ་ཞབས Jim Mattis རྒྱལ་སྲུང་དྲུང་ཆེ་ནས་དགོངས་པ་ཞུ་བའི་སྐོར་གྱི་ད་སྲིད་འཛིན་ལ་ཕྱག་བྲིས་བཏང་བ་དེ་ཡང་འདི་ནང་ལ་བཀོད་འདུག་ཨ་དེའི་ནང་ལོགས་ནས་ཡང་སྲིད་འཛིན་དང་རྒྱལ་སྲུང་དྲུང་ཆེ་གཉིས་དགོངས་པ་མི་མཐུན་པ་དེ་གསལ་པོ་ཆགས་འདུག་ཨ་ནི་བཅར་འདྲི་དེ་འདྲའི་སྐབས་སུ་ལ་རྒྱལ་སྲུང་དྲུང་ཆེ་ཟུར་པ Jim Mattis གྱིས་གསུངས་འདུག་ཨ་དེབ་འདིའི་མིང་དེ Call Sign Chaos ཟེར་དུས་ད་ཁོ་ཟིང་ཆ་ཡོད་པ་ཅིག་གསུང་གི་ཡོད་རེད། དེབ་འདིའི་ནང་ལ Jim Mattis གིས་གཙོ་བོ་ག་རེ་གསུངས་ཡོད་རེད་ད་ལྟ་གོང་དུ་ཁྱེད་རང་གིས་དམག་རྒྱག་སྟངས་ཀྱི་ཐབས་བྱུས་དང་ཁོ་རང་གི་ངོས་ནས་ད་མི་གཅིག་ལ་དཔེ་བཞག་པ་ཡིན་ན་རྒྱལ་ཁབ་འདི་མི་འདི་སྡུག་དུས་ཡིན་ནའི་རེད་སྐྱིད་དུས་ཡིན་ནའི་རེད་གྲོགས་པོ་དགོས་ཀྱི་ཡོད་རེད་གསུང་ཡ་དེ་ཆགས་ཀྱི་ཡོད་རེད་ད་ལྟ་དབྱིན་ཇི་ནང Allies ད་མཐུན་ཕྱོགས་རྒྱལ་ཁབ་འདི་དགོས་ཀྱི་ཡོད་པ་འདི་གསུང་དུས་ནི་དེབ་འདི་ནང་ལ་ད་གཙོ་བོ་དེ་ག་རེ་གསུང་དགོ་རེད་དམིགས་བསལ་དེ་སུ་ཆགས་ཀྱི་ཡོད་རེད། ད་ད་ལྟའི་དེ་ཅིག་ཕལ་ཆེར་ང་ཚོས་འདུག་བལྟས་པ་ཡིན་ན་སྲིད་འཛིན Trump མཆོག་གིས་ཕྱི་རྒྱལ་ཡུལ་གྲུ་ཁག་ལ་འབྲེལ་བ་གནང་སྟངས་རེད། རྒྱལ་སྲུང་ཐོག་ནས་ཐག་གཅོད་གནང་སྟངས་རེད། ད་ག་ནང་བཞིན་མཐུན་ཕྱོགས་རྒྱལ་ཁབ་ཁག་ལ་ཅིག་ད་སྔོན་མ་ཡོད་པ་འདི་འདྲའི་ཁ་ཤས་ནས་མར་འཐེན་གནང། ཨ་ནི་ཡང་དེ་བ་ལ་སྔོན་མ་མེད་པ་འདི་འདྲའི་དཔེར་ན་བྱང་ཀོ་རི་ཡ་འདྲ་བོ་འདི་འདྲ་ལ་ཅིག་ཆེ་བསྟོད་འདི་འདྲའི་ཞེ་པོ་ཅིག་གནང། ཨ་ནེ་ཅིག་ཏཱ་ལི་བཱན་ལ་འདུག་སེ་གྲོས་མོལ་གནང་ཡ་འདི་ཚོ་ཚང་མ་ཁོ་རང་གི་དགོངས་པ་དང་མཐུན་གི་མེད་པའི་བཟོ་འདྲ་འདུག་ཨ་ད་ལྟ་ཁྱེད་རང་གིས་གསུངས་པ་ནང་བཞིན་རེད Call Sign For Chaos ཞེས་དེ་ང་ཚོས་འདུག་བལྟས་པ་ཡིན་ན། ཅིག་ཟིང་ཆའི་གི་བརྡ་རྟགས་འདྲ་བོ་དེ་འདྲས་འདྲ་བོ་ཅིག་གོ་གི་འདུག་བ་ལ་ཡིན་ན་ཡང་ཁོ་རང་གི་དེ་གསུངས་བཞག་སྟེ་ཅིག་བསྡུས་མིང་ཅིག་ཡིན།

ག་རེ་ཞུ་ན་དམག་དཔོན་གནང་བའི་སྐབས་ལ་འོག་གི་ཅིག་དམག་མི་ཚོའི་དགའ་བོ་བྱེད་ཡ་དང་ཆེ་མཐོང་ཆེན་པོ་འདུག་བ་བྱས་ཙང་ང་ཚོའི་དམག་དཔོན་ལགས་ལ་དངོས་གནས་ཁྱད་དུ་འཕགས་པའི་གི་ཐབས་ཇུས་དེ་འདྲའི་ཡོད་རེད་ད་ཟེར་ཡ་ཅིག་ཡོང་ང་ལ་འོ་དེ་འདྲའི་འདྲ་བོ་ཅིག་གོ་གི་ཡོད་འདི་གསུངས་ཤག་ད་དམིགས་བསལ་གི་རོ་ལ་ཁོ་རང་འདྲ་བོ་ཆ་བཞག་པ་ཡིན་ན་སོ་སོའི་འོག་ལ་ཡོད་པའི་དམག་མི་དེ་གྱད་ལ་ཅིག་ངའི་འོག་གི་དམག་མི་ཡིན་ང་མཐོ་ཡིན་བསམ་ཡ་འདི་དགོངས་པ་འདི་བཞེས་གི་མི་འདུག་ལ་ག་དུས་ཡིན་ནའི་ཅིག། My Wolf གསུང་གི་འདུག་ཨ་ད་ཅིག་ང་ཚོས་ཐད་ཀར་རེ་ཞུ་བ་ཡིན་ན་ད་ཅིག་ངའི་གི་སྤྱང་ཀི་འདི་ཚོ་ཟེར་མཁན་རེད་ཡིན་ནའི་འདི་ཚོའི་ཁྲེད་ལ་ངའི་གི་སྤུ་གུ་ནང་བཞིན་བརྩི་གི་སྟེ་གསུང་གི་འདུག་ཨ་ཅིག་སོ་སོའི་གི་ཅིག་སྤུ་གུ་ཡིན་པ་ནང་བཞིན་དེ་གྱད་ཚང་མ་ད་ཨ་རིའི་དམག་མི་ཅིག་ཟེར་བ་ཡིན་ན་རྒན་པ་རྒན་པ་རེད་མ་གཞི་གསར་དུ་འཛུལ་མཁན་ཚང་མ་དཔེ་ལོ་བཅོ་བརྒྱད་བཅུ་དགུ་ཉི་ཤུ་ཉི་ཤུ་རྩ་གྲངས་ནང་མང་པོ་འདུག་ཨ་བྱས་ཙང་དེ་གྱད་དེ་ངས་སོ་སོའི་སྤུ་གུ་ནང་བཞིན་ཅིག་ལ་འཛིན་གི་ཡོད་ངས་ཁོང་ཚོ་དམག་སྤྱི་ཅིག་ག་རེ་མ་གི་འོག་ལ་བསྡད་མཁན་ཅིག་ལ་ཁྱོན་ནས་ངོས་འཛིན་བྱེད་ཀྱི་མེད། ཁོ་རང་འདྲ་བོ་ཅིག་འབབ་ནས་སོ་སོས་ཀྱིས་འཆར་གཞི་ག་རེ་བཏིང་གི་ཡོད་ནའི་ངའི་འཆར་གཞི་འདི་ཁོང་ཚོས་ཆ་ཚང་མགོ་ཚོད་པ་ཡིན་ན་ངའི་ལས་འགན་ཡིན་བསམ་པ་འདིས་ཚོར་བ་དེ་སྤྲད་ཐུབ་པ་དེ་དཔེ་མི་སྲིད་གལ་ཆེན་པོ་ཞེ་པོ་ཅིག་དགོངས་བཞེས་གནང་གི་འདུག་ཨ། ཚེ་བརྟན་ཆོས་སྒྲོན་ལགས་ཀྱིས་ད་ལྟ་དམག་སྤྱི་ཟུར་པ Mattis གྱིས་སོ་སོའི་འོག་ལ་ཡོད་པའི་དམག་མི་ལོ་གཞོན་དེ་ཚོས་ད་ལས་དོན་དམིགས་ཡུལ་ག་རེ་ཡིན་པའི་མགོ་ཆ་ཚང་བ་ཚོད་བཅུག་ཡ་འདི་ཆ་ཚང་བ་ཚོད་ཡ་གི་ད་འདུག་སློབ་ཁྲིད་བྱེད་ཡ་རེད་འགྲེལ་བཤད་རྒྱག་ཡ་འདི་ཚོ་གནད་འགག་ཟིག་ཡོད་བ་གསུངས་སོང་འདི་འདྲས་ཅིག་བྱས་པ་ཡིན་ན་ཕན་ཐོགས་ག་རེ་ཐོབ་ཀྱི་ཡོད་བ་གསུངས་འདུག། ཁོ་རང་གིས་གསུངས་པ་བྱས་ན་དམག་མི་ཡིན་ནའི་འདྲ་སྤྱིར་བཏང་ལས་ཀ་ག་འདྲས་ཅིག་ཡིན་ནའི་འཆར་གཞི་འདི་གལ་ཆེན་པོ་ཞེ་པོ་ཅིག་རེད་དམིགས་བསལ་གི་ཁོ་རང་འདྲ་བོ་ཆ་བཞག་པ་ཡིན་ན་དམག་མི། སྟོང་ཕྲག་མང་པོ་ད་ས་ཡ་ཕྱེད་ཀ་དེ་འདྲས་ཀྱི་འགོ་ཁྲིད་གནང་དུས་ཙཱ་ནས་ཁོ་རང་མང་ཆེ་དཀྱིལ་ཤར་ཡུལ་གྲུའི་གི་ད་མངའ་ཁུལ་དུ་བཞུགས་ཤ་དེ་འདྲས་གནང་དུས་ཙཱ་ནས་དང་པོ་སོ་སོས་ཀྱི་འཆར་གཞི་དེ་ག་རེ་ཡིན་པ་དེ་མ་གིར་བསྟན་ཐུབ་ན་མ་གིའི་འོག་ལ་ཡོད་པའི་དམག་མི་དེ་ཚོས་ཀྱི་ཨོ་ད་ལས་ཀ་འདི་ངའི་ལས་འགན་ཡིན་བསམ་ཐུབ་ཡས་ཀྱི་ཚོར་བ་ཅིག་བསྐྲུན་ཐུབ་ཡ་ཨ་འདིའི་རྗེས་ལ་ང་ཚོས་འདི་བྱེད་ན་འདི་ཡོང་གི་རེད་འདུག་སེ་བྱེད་ན་འདི་ཡོང་གི་རེད་ཟེར་ནམ་སང་སོ་སོ་ལ་འགན་འདྲ་བོ་ད་ཅིག་སེམས་ཁུར་ཅིག་སྤྲད་ཐུབ་ན་འདི་གི་ལས་ཀ་ཚང་མ་ལས་སླ་རུ་འགྲོ་གི་རེད་ལ་དམག་ཡེ་ནས་རྫོགས་རྒྱུ་མེད་བ་དེ་འདྲ་ཁྱོན་ནས་རྒྱབ་རྒྱུ་ཡོག་མ་རེད་དམག་ཟེར་མཁན་དེ་དངོས་གནས་དྲང་གནས་འཆར་གཞི་ལྡན་པའི་ངང་ནས་འགྲོ་བ་ཡིན་ན། སྐར་མ་བཅུ་གཅིག་ནང་ལ་དམག་བརྒྱབ་ཚར་བ་དགོས་པ་རེད་འདི་འདྲས་ཅིག་གསུངས་ཤ་བྱས་ཙང་འདི་ཟེར་དུས་ཁོ་རང་གི་འོག་ལ་ཡོད་པའི་དམག་མི་འདི་ཚོ་ལ། དགོངས་བཞེས་ཞེ་པོ་ཅིག་གནང་གི་འདུག་ཁོ་ཚོའི་གི་ནང་མི་ཡིན་ནའི་འདྲ་ཁོ་ཚོའི་བདེ་སྡུག་ཡིན་ནའི་འདྲ། དཔེར་ན་དམག་མི་བཅུག་དུས་ནས་རང་ཁོ་རང་སྔན་མ་དམག་མི་ཡ། གཅིག་གསར་འཇུག་གནང་མཁན་ཅིག་རེད་ཤག་པ་ཅིག་དམག་མི་གསར་པ་བཅུག་ཡས་དེ་འདྲས་ཡོང་ང། སྐབས་དེ་དུས་ནས་ཁོ་རང་གི་གཅིག་མིན་ཨ་མི་རི་ཀའི་གི་ལུགས་སྲོལ་དང་མཐུན་པའི་གཟུགས་པོ་ཐང་པོ་དགོས་རེད་རིང་ཐུང་འཚམས་པ་དགོས་རེད་ལྗིད་ཁོག་འདི་དགོས་རེད་སློབ་སྦྱོང་འདི་དགོས་རེད་ཟེར་ཨ་མི་རི་ཀའི་ཅིག་མི་སེར་དགོས་རེད་ཟེར་འདི་ཚོ་ད་ཆ་རྐྱེན་འདི་ཡིན་པ་ར་འདི་མ་ཡིན་པའི་ཐོག་ནས་མི་དེ་ལ་གལ་སྲིད་ཅིག་ནག་ཉེས་ཕོག་པ་དེ་འདྲ་ཆུང་ཆུང་འདི་འདྲ་ཡོང་གི་ར་དེ་བ་ཅིག་ནས་རྐུ་མ་རྒྱབ་ཤ་རྒྱག་རེས་བརྒྱབ་ནས་བཙོན་ཁང་ཕྱིན་ཤ་ཟེར་འདི་ཚོའི་ད་ལོ་རྒྱུས་ཡོད་ནའི་ཁོ་རང་གི་འདི་ཚོ་རྩིས་མེད་རང་བཏང་བྱས་ནས་མི་དེ་ལ་བྱེད་ཡས་ཀྱི་འདོད་པ་ཡོད་དགོས་ཁོ་ལ་འཇོན་ཐང་འདུག་པས་འོ་ན་ཁོས་གི་ཅིག་བྱས་པ་ན་དེ་ལ་གདོང་ལེན་བྱེད་ཐུབ་ས་རེད་ཨུ་ཚུགས་རྒྱབ་ཐུབ་ཀྱི་འདུག་པས་འདི་འདྲས་མི་དེ་གི་བསམ་བློ་བཏང་སྟངས་ཐོག་ནས་བཅུག་གི་འདུག་ཨ་ག་རེ་ཟེར་ན་ཁོ་རང་ག་རེ་གསུང་གི་འདུག་ལབ་ན། མི་སུ་ཡིན་ནའི་སོ་སོར་བྱེད་འདོད་ཡོད་ན། དེ་ལ་སྦྱོང་བརྡར་སྤྲད་ཆོག་གི་རེད། ཨོ་དེ་འདྲས་དགོངས་བཞེས་གནང་མཁན་ཅིག་རེད་ཤ་ཁོ་རང།
ཁྱོན་བསྡོམས་ནས་དམག་སྤྱི་ཁོ་རང་ཨ་རིའི་དམག་ནང་ལོ་ག་ཚོད་བཞུགས་པ་རེད། ཨ་ནི་དེ་རིང་ཁ་སང་ཨ་རིས་རྒྱལ་ཁབ་གཞན་པ་ནང་དམག་དེ་འདྲ་ནང་ད་ལྟ་དེ་འགོ་ཁྲིད་བསྡད་ཡོད་རེད་ཨབ་གྷ་ནི་སྟན་དང་ཨི་རག་དང་སི་རི་ཡ་ཁུལ་དུ་དེ་འདྲའི་ཐོག་ལ་དམག་སྤྱི་ཁོ་རང་དམག་སྤྱི་ཟུར་པ་ཁོ་རང་གི་ལྟ་སྟངས་ག་འདྲས་ཡོད་རེད། ཁོ་རང་གི་ད་མི་ཚེ་ད་ལོ་ཉི་ཤུ་རྩ་གྲངས་ནས་ཡར་འཛུལ་བྱས་ནས་སྐབས་དེ་དུས་ཁོ་རང་འགྲོ་འཆག་ཆག་བས་ན། སོ་སོ་རང་ཉིད་དེ་དང་པོ་ནས་གཞོན་གཞོན་དུས་ནས་སྤུ་གུ་བསླབ་གྲྭ་ནང་ནས་སློབ་སྦྱོང་མཁས་པ་དེ་འདྲའི་མིན། སྤྱོད་པ་ཡག་ག་དེ་འདྲའི་མིན། སྤུ་གུ་གཅིག་དཀྱུས་མ་རང་ཅིག་ཡིན་ཟེར་དེ་བ་ཁྲེབ་ཏོ་ཏི་སི་ཡུལ་སྐྱོར་དེ་འདྲའི་ལང་ཀ་ཨའི་བླ་སྐྱོར་ཟེར་བ་དེ་འདྲའི་ཡིན། ཁོ་རང་ཐེངས་མ་གཅིག་ག་རེ་གཅིག་ཕྱིན་ཆོས་ཕྱིན་བཙོན་ཁང་འགྲོ་བ་ལས་ལས་ཤག་བྱས་ཙང་བཙོན་ཁང་ནང་གི་གཅིག་བཙོན་པ་སྲུང་མཁན་འདི་ཚོས་ཀྱིས་ཁྱེད་རང་ཕྱི་ལོག་ལ་འགྲོ་སྙིང་བྲོ་ན་ལས་ཀ་འདི་རེད། དེ་མང་པོ་བསྡད་སྙིང་བྲོ་ན་ལས་ཀ་འདིའི་གྲས་བྱིས་ཟེར་དུས་ཙ་ནས་ཁོ་རང་བསམ་བློ་བཏང་བྱས་ནས་ད་ང་རྩིག་པ་འདི་གི་རྒྱབ་དེ་ལ་སླེབས་པ་དགོས་འདུག་འདི་ནང་ལོག་ལ་བསྡད་ན་ཡག་ས་རེད་དེ་འདྲའི་བསམ་བློ་བཏང་ཡག་གི་གོ་སྐབས་ཅིག་བྱུང། བྱས་ཙང་འདི་འདྲའི་ཐོག་ནས་བསམ་བློ་བཏང་ཡག་གི་གོ་སྐབས་བྱུང་དུས་ད་ང་ཕྱི་ལ་མ་ཐོན་ན་ངའི་རང་དབང་འདི། ད་ཤོར་ས་རེད་བསམ་ཡ་རང་དབང་དགོས་པ་ཟེར་གྱི། དེ་འདྲའི་བྱས་ནས་བསམ་བློ་འདི་འདྲ་བྱུང་གསུངས་ཤག་བྱས་ཙང་ད་ཁོ་རང་དམག་ཁང་ལ་འཛུལ་ནས་བྱས་ནས་རིམ་པས་དམག་མི་དཀྱུས་མ་དཀྱུས་རྐྱང་ཅིག་ནས་ཨ་མི་རི་ཀའི་གི་ད་དམག་དཔོན་མཐོ་ཤོས་དེ་གཅིག་སྐར་མ་ཡིན་ན་སྐར་མ་བཞི་ལྡན་ཅིག་ཆགས་པ་རེད་དེའི་ནང་ནས་ཨ་མི་རི་ཀའི་སྲིད་འཛིན་ཨོ་བྷ་མའི་སྐབས་སུ་པེན་ཏ་གྷན་རུ་ཨལ་ད་ང་ཚོའི་རྒྱལ་སྲུང་ལྷན་ཁང་ནང་ལ་དྲུང་ཆེ་ཕྱག་ལས་གནང་ཤག་བྱས་ཙང་ཨ་དེ་ནས་སྲིད་འཛིན་ཏྲམ་གི་སྐབས་ལ་སྤྱི་ལོ་ཉིས་སྟོང་དང་བཅུ་དྲུག་ལོ་ལ་ཡ

འདི་གྲས་ཚང་མའི་ནང་ལ་ཕེབས་ཤག་ཡིན་ནའི་ད་ཁོ་རང་གི། སོ་སོ་སྐབས་དེ་དུས་མཐོ་ཤོས་དེ་མིན་དུས་ཁོ་རང་གི་དཔོན་པོ་དེ་ལ་དྲིས་ཡིན་ཐོག་དེ་ལ། ང་ཚོ་ཨི་རག་འདྲ་བོ་འདི་འདྲའི་དམག་ནང་ལ་ག་རེ་བྱས་ནས་འགྲོ་བ་རེད་ཟེར་དྲིས་པ་ཡིན་ཏེ་ཁོ་རང་གསུང་གི་འདུག་ཐག་གཅོད་འདི། ཕ་གི། དམག་སྤྱི་ལས་ཁང་ནང་ལ་བཞུགས་མཁན་ཞི་བའི་མི་དམངས་ཀྱི་བྱེད་ཀྱི་ཡོག་རེད་འགྲོ་མཁན་འདི་ད་ང་ཚོ་རེད་ང་ཚོ་ལ་བཀའ། ཕབ་སོང་ན་ང་ཚོ་འགྲོ་ཡ་རེད་མ་གཞི་དེ་དྲི་བ་ཡོད་མ་རེད་གསུང་གི་འདུག་བྱས་ཙང་ཁོ་རང་བསམ་བློ་ནང་ལ་འདི་སྐད་དེ་ལ་ང་ཚོ་ག་རེ་བྱས་འགྲོ་བ་རེད་དཔེར་ན་ས་དམ་ཧུ་སེན་འདྲ་བོ་བྱས་ན་རྩ་བའི་ཁོ་རང་ཅིག་མི་སྤྱོད་པ་ངན་པོ་དང་ཅིག་ཡོ་བ་ཅིག་མི་ངོས་འཛིན་བྱེད་ཀྱི་ཡོད་རེད་ཡིན་ནའི་ཕ་གི་དེ་ལ་དཀྱིལ་ཤར་ཡུལ་གྲུ་ནང་ལ་ལྷིང་འཇགས་དགོས་ཀྱི་འདུག་ན་ལྷིང་འཇགས་ཅིག་དགོས་ཀྱི་འདུག་ན་ས་དམ་ཧུ་སེན་ཡོད་པ་ཡིན་ན་གང་འདྲ་འདྲ་བོ་ཅིག་ན། ཨི་རན་གྱིས་ཅིག་ཟིང་ཆ་འདི་ཚོ་ཏག་ཏག་ཆ་སྙོམས་བཟོ་ཐུབ་ངེས་ཅིག་ལ་ངོས་འཛིན་གནང་གི་འདུག་བྱས་ཙང་ང་ཚོ་འདྲ་བོ་ཅིག་ལ་ས་དམ་ཧུ་སེན་གྱིས་དམིགས་བསལ་གནོད་སྐྱེལ་གི་མ་རེད་དེ་ཡིན་ནའི་ཨི་རན་གྱིས་གནོད་སྐྱེལ་སྲིད་པ་ད་ལྟའི་རྙོག་གྲ་འདི་གྲས་འདི་ཁོ་རང་བཞིན་གྱིས་འཇགས་འགྲོ་ཡ་ཅིག་རེད་ང་ཚོ་འདི་ནང་ལ་ག་རེ་བྱས་ནས་ཐེ་གཏོགས་ཆོག་རེད་ཁ་ཚ་ཨབ་གྷ་ནི་སྟན་དང་ཨི་རག་དམག་གཙོས་པའི་མི་སྐྱོ་འདི་ཚོའི་གྲས་ལ་བལྟ་དེ་རྒྱབ་འགལ་རང་རེད་དོ་ཨ་ཁོ་རང་དམག་བསྲེགས་ཏེ་རྒྱབ་དུས་རྒྱབ་ཐག་ཆོད་དུས་ཆོག་མ་གཞི་ཁྱོན་ནས་བཟོ་ཡ་མེད་པ་འདི་འདྲའི། དགོས་ཡས་མེད་པའི་ལས་ཀ་ཅིག་རེད་སོང་དེ་འདྲ་གསུང་མཁན་ཅིག་རེད་ཤག། ཁྱེད་རང་གིས་དམག་ཞབས་ཟུར་པའི་དེབ་དེ་ཀློག་ནས་ཨ་རིའི་དམག་གི་སྐོར་ལ་ག་རེ་ཤེས་སོང།
ཨ་མི་རི་ཀ་དེ་དེ་རེད་ད་འཛམ་བུ་གླིང་གི་ནང་ནས། དྲག་པོའི་གི། སྟོབས་ཤུགས། ཚད་མཐོ་ཤོས་ཡོད་མཁན། དམག་མི་མང་ཤོས་ཡོད་མཁན། དེའི་ནང་ནས་མཚོ་དམག་གནམ་དམག་ས་དམག་ནི། མཚོ་དང་ས་གཉིས་ཆར་ཡོད་མཁན། འདི་སྐད་དེ་དམག་འཛིང་དུས་ཚོད་ནས། དཔེར་ན་ང་རང་ཚོ་གྲོས་ཆོད་ནི་རྒྱ་གར་ནས་ཡོང་བ་རེད། དེ་འདྲའི་ཚེ་དུས་སྐབས་རེ་དམག་དགོས་དུས་ཚོད་ནས་ཅིག་གོ་བརྡ་འཕྲོད་ཡོང་མ་རེད་ཟེར་ཡ་འགྲོ་བ་དང་ད་ལྟ་དུས་ཚོད་ཏག་ཏག་སླེབས་ཡོང་མ་རེད་ཟེར་དེ་འདྲའི་མང་པོ་ཧུར་ཐག་ཡིན་ནས་ཁོ་རང་དེ་གསུང་སྟངས་བལྟས་སོང་ན། དམག་བརྒྱབ་དུས་ཚོད་ནས་སྔོན་ལ་འགྲོ་མཁན་དཔེར་ན་ཁོ་རང་ཚོའི་གི་ད་ལྟ། Desert Storm། ཟེར་ཡ་སྔོན་མ། སད་དམ་ཧུ་སེན་ལ་དམག་རྒྱག་ཡ་དེ། སྐབས་ལ་ཡང་ཁོ་ཚོའི་གྲས་དེ་སྔོན་ལ་ཕྱིན་བྱས་ནས། ཕ་གི་གནས་སྟངས་ག་རེ་འདུག་འདི་རྒྱས་ཞིབ་འཇུག་བྱེད་མཁན་དེ་འདིའི་གནས་སྟངས་ཞིབ་འཇུག་བྱས་ཚར་བའི་རྗེས་ལ། རྗེས་ལ་ཡོང་མཁན་དམག་མི་འདི་ཚོ་ལ་ལམ་ཁ་བཟོས། ཅིག་འགྲོ་ཆོག་ཆོག་བཟོས་ད་ག་ནང་བཞིན་འདིའི་རྒྱབ་ལ། ཁ་དམག་ག་འདྲས་སེ་ཡོང་དགོས་འདུག་འོ་ད་འདི་འདྲས་བྱེད་དུས་ཚོད་ནས་དེ་ཚོ་གསུམ། གནམ་དམག་ས་དམག་ཚང་མ་མཉམ་དུ་བསྡུས་ནས་ག་འདྲ་ཁོ་རང་གསུངས་པ་ནི་དུས་ཚོད་ཐུང་ཐུང་ཞིག་ནང་ལ་ཚར་བ་རང་བྱེད་ཀྱི་འདུག་འདི་ཟེར་དུས་ལས་ཀ་དེ་ཚོ་དངོས་གནས་གནད་ལ་ཁེལ་པ་སྟབས་བདེ་བོའི་ཐོག་ནས་བྱེད་ཐུབ་པ་ཅིག་དེ་འདྲའི་འགྲོ་བ་ཅིག་ཚང་མ་འགྲོ་བ་ཅིག་མཐོང་བྱུང་ང་རང་ཚོས་ལྟ་དུས་ཚོད་ནི། ཁྱེད་གོང་དུ་གསུངས་དང་གསུངས་སོང་སྟེ། ཁོ་རང་ལ་དམག་གི་ཐབས་བྱུས་དེ་འདྲའི་དམིགས་བསལ་དེ་འདྲ་ག་རེ་གསུངས་ཡ་འདུག།
ཁོ་རང་ལ་དམག་ཐབས་བྱུས་གསུང་དུས་རྩ་བའི་སོ་སོའི་བསམ་བློ་རང་རེད་བཞག་མ་གཞི་ཁོ་རང་རང་ལ་འཁྲིས་པའི་ལས་འགན་ཅིག་ན་ཁོ་རང་གིས་ཏག་ཏག་འཆར་གཞི་ལྡན་པའི་ངོ་ནས་ཁོ་རང་དེབ་ཤུགས་ཆེ་ཀློག་མཁན་ཅིག་རེད་བཞག་དཔེར་ན་སང་ཉིན་གནངས་ཉིན་ད་ཅིག་ཟླ་བ་གཅིག་རྗེས་ལ་ཁྱེད་ཚོ་འདི་འདྲས་ཅིག་འགྲོ་དགོས་རེད་ད་འདི་འདྲས་བཀའ་ཅིག་ཕེབས་སོང་ན། ཁོ་རང་འདིའི་ཐོག་ལ་ཞིབ་འཇུག་ཤུགས་ཆེ་གནང་གི་ད་སྔོན་མ་ད་འཛམ་བུ་གླིང་ནང་ལ་དམག་ཆེན་དང་པོ་དམག་ཆེན་གཉིས་པ་འདི་འདྲས་བརྒྱབ་འཛམ་བུ་གླིང་གི་ས་ཆ་གང་ས་ག་ལ་དམག་ག་འདྲས་ཅིག་བརྒྱབ་ཡོད་ནའི་འདི་དང་འདྲ་པོ་བྱུང་ན་འདིའི

ཨ་མི་རི་ཀའི་ནང་ལ་ག་རེ་ཟེར་དགོས་རེད་སོ་སོའི་ལུང་པ་སྲུང་སྐྱོབ་བྱེད་མཁན་འདི་སྐད་ཀྱི་ཆེད་དུ་བྲིས་པ་ཡིན་འདི་སྐད་ལ་དམིགས་པ་ཡིན། འོ་འདི་འདྲས་བྲིས་གནང་ཤག། ལོ་ལོ་ཚེ་བཙན་ཤེས་རིག་ལགས་དེ་རིང་གི་དེབ་འདིའི་ཐོག་ནས་ནི་ཤེས་བྱ་གསར་པ་མང་པོ་ཞེ་པོ་ཅིག་ཤེས་ཡག་འདུག་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་ཆེ་གནང་བསོད་ནམས་མཚོ་ལགས།
རྣམ་པ་ཚོས་ང་ཚོའི་དཔེ་དེབ་ལས་རིམ་འདི་གསན་གནང་བར་ཐུགས་རྗེ་ཆེ།